ཨ། དེ་ནི། འོ་སྡུག་བསྔལ། མྱུར་དུ་ཞི་བར་བསྔོ་བ་དང་གཞན་གྱི་མཐུས་སྡུག་བསྔལ་ཞི་བར་བསྔོ་བ། གཞན་གྱི་མཐུས་སྡུག་བསྔལ་ཞི་བར་བསྔོ་བ་དེ་ལ་བཞི་ས། ཕྱག་ན་རྡོ་རྗེའི་སྟོབས་ཀྱིས་སྡུག་བསྔལ་ཕྱག་ན་རྡོ་རྗེའི་སྟོབས་ཀྱིས་སྡུག་བསྔལ་ཞི་བ། སྤྱན་རས་གཟིགས་ཀྱི་ཐུགས་རྗེ་དང། འཇམ་དཔལ་དབྱངས་ཀྱི་ཆོ་འཕྲུལ་དང།

མི་རུ། ཕྱག་ན་རྡོ་རྗེའི་སྟོབས་བྱས། སྤྱན་རས་གཟིགས་ཀྱི་ཐུགས་རྗེ་བྱས། འཇམ་པའི་དབྱངས་ཀྱི་ཆོ་འཕྲུལ་བྱས། ཉེ་བའི་སྲས་གཞན་གྱི་ནུས་པས་ཞི་བར་སྨོན་པ། ས་བཅད་བཞི། དང་པོ་ཕྱག་ན་རྡོ་རྗེའི་སྟོབས་ཀྱིས་སྡུག་བསྔལ་ཞི་བར་སྨོན་པ་ནི། ཅི་ཕྱིར་འདིར་ནི། གཤིན་རྗེའི་མི་དང། ཁྭ་དང་བྱ་རྒོད་མི་བཟད་རྣམས་སྐྲག་བྱེད། ཀུན་ནས་མུན་བསལ་བདེ་དགའ་བསྐྱེད་པའི་མཐུ་བཟང་འདི་ཀོ་སུ་ཡི་མཐུ་སྙམ་སྟེ། གྱེན་དུ་བལྟས་ན་ནམ་མཁའི་དཀྱིལ་ན། དཀྱིལ་ན། ཕྱག་ན་རྡོ་རྗེ་འབར་བ་བཞུགས་མཐོང་ནས། རབ་ཏུ་དགའ་བའི་ཤུགས་ཀྱིས་སྡིག་དང་བྲལ་ནས། དེ་དང་ལྷན་ཅིག་འགྲོགས་པར་ཤོག། ཞེས་པ་ནི་ཕྱག་ན་རྡོ་རྗེའི་སྟོབས་ཀྱིས་སྡུག་བསྔལ་ཞི། དང། རྩ་བ། འགྲེལ་པ་ལ་དམྱལ་བར་གནས་པའི་སེམས་ཅན་རྣམས་གློ་བུར་དུ་སྡུག་བསྔལ་དང། གློ་བུར་དུ་སྡུག་བསྔལ་དང་བྲལ་བ་ན། གློ་བུར་དུ་སྡུག་བསྔལ་དང་བྲལ་བ་ན། ཅིའི་ཕྱིར། དམྱལ་བའི་གནས་འདིར་ནི་བདག་ལ་གནོད་པ་བྱེད་པའི་གཤིན་རྗེའི་མི་དང། བདག་ལ་གནོད་པ་བྱེད་པའི་གཤིན་རྗེའི་མི་དང། ཁྭ་དང་བྱ་གཅིག་མིང་མ་འབའ། བྱ་ཁྭ་ཏ་ཟེར་མིན་འགྲོ་ཁྭ་དང། བྱ་རྒོད་མི་བཟད་པ་རྣམས། སྐྲག་པར་བྱེད་ཅིང་ཀུན་ནས་མུན་པ་ཐམས་ཅད་བསལ་ནས་ལུས་བདེ་བ་དང།

དེ་དང་ལྷན་ཅིག་འགྲོགས་པར་ཤོག། ཞེས་པ་དེ་ཚིག་ཟིན་ནས་རང་ལ་ཟ་བོ་འདྲེ་ནུབ་པ་ཚིག་མི་འདི་ཁྱོ་བོ་འདྲེ་པོ་བྱེད་ཅིང་བྱེད་དོ་བོ་ནུབ་པ། ཅིའི་ཕྱིར་ཟེར་རྩ་བའི་ཚིག་པ་ཅི་ཕྱིར་འདིར་ནི་གཤིན་རྗེའི་མི་དང་ཁྭ་དང་བྱ་རྒོད་མི་བཟད་རྣམས་སྐྲག་བྱེད་ཁོ་ཚོ་སྐྲག་ཀུན་ནས་མུན་བསལ་ཟེར་དམྱལ་བ་ལ་མུན་ནག་དེ་འདྲ་ཡོད་དུས་དེ་འདྲའི་མུན་པ་དེ་ཚོ་བསལ་ནས་བདེ་དགའ་བསྐྱེད་པའི་མཐུ་བཟང་འདི་ཀོ། སུ་ཡི་མཐུ་ཡིན་སྙམ་དུ་ཡང་སྟེ་ནམ་མཁའི། གྱེན་དུ་བལྟས་ན་ནམ་མཁའི་དཀྱིལ་ན་ཕྱག་ན་རྡོ་རྗེ་འབར་བ་བཞུགས་མཐོང་ནས། དགའ་བའི་རབ་ཏུ་དགའ་བའི་ཤུགས་ཀྱིས་སྡིག་དང་བྲལ་ནས་དེ་དང་ལྷན་ཅིག་འགྲོགས་པར་ཤོག།

དམྱལ་བའི་མེ་སྟག་ཕྱི་ཕྱིར་གསོད་པ་མཐོང་གྱུར་ནས། གློ་བུར་བདེ་བས་ཚིམ་པ་འདི་ཅི་བསམ་པ་དང། སེམས་དམྱལ་རྣམས་ཀྱིས་ཕྱག་ན་པདྨ་མཐོང་བར་ཤོག། ནི་རྗེ་བཙུན་འཕགས་པ་སྤྱན་རས་གཟིགས་ཀྱི་ཐུགས་རྗེས་སྡུག་བསྔལ་ཞི་བ་འོ་དེ་རྩ་བའི་ཚིག་གོ་ནི་ནུབ་ཁ་ཚིགས་བཅད་དེ་འོ་དེ་ཁ་ཁ་ཁ་ཁ་དུ་སོང་ངོ་ཞེ་ན་ཀ་འདི་ནུབ་ཁ། དེ་ཡང་གཞན་ཡང་ས་མེ་ཏོག་གི་ཆར་པ་སྤོས་ཆུ་དང་འདྲེས་པ་འབབ་པ་ཡིས། དམྱལ་བའི་མེ་སྟག་སེ་ད་ཡང་དམྱལ་བའི་མེ་སྟག་སེ་ད་ཁ་དག་ད་ད་མེ་མདག་མ་འོ་ད་དག་ན་དམྱལ་བའི་མེ་མདག་ཕྱི་ཕྱིར་གསོད་པ་མཐོང་བར་གྱུར་ནས། བདག་ཅག་གློ་བུར་དུ་བདེ་བས་ཚིམ་པ་འདི་རྒྱུ་ཅི་ཡིན་སྙམ་དུ་བསམས་ནས་བལྟས་པ་དང། སེམས་ཅན་དམྱལ་བ་པ་རྣམས་ཀྱིས

གང་གི་མཐུ་ཡིས་མདོ་སྔགས་ཀུན། གྲགས་ཟེར་ན་དུས་རྒྱུན་གྱི་གང་གི་མཐུ་ཡིས་གང། མཐའ་དག་མཐའ་དག་དང། མཐའ་དག་དང་ཀུན་བྲལ་དགའ་བྱེད་ཅིང། གང་གི་མཐུ་ཡིས་མདོ་སྔགས་ཀུན་གྲགས་དགའ་བའི་ཤུགས། ཕྱིན་ལ། འགྲོ་བ་ཀུན་ནས་ཡོངས་སྐྱོབ་བྱང་ཆུབ་སེམས་དཔའ་བརྩེ་བ་སྐྱེས་གྱུར་པ། གཞོན་ནུ་ཟུར་ཕུད་ཅན་འབར་འཇིགས་པ་མེད་པར་འཇིགས་པ་མེད་པར་བྱེད་པ།

འུ་བུའི་ཐད་དུ་གང་གི་མཐུ་ཡིས་ལུས་ཀྱི་སྡུག་བསྔལ་ཀུན་བྲལ་ཞིང་སེམས་ཀྱི་འཇིགས་པ་མེད་པར་བྱས་ཏེ་དགའ་བའི་ཤུགས་ཕྱིན་ལ་འགྲོ་བ་ཀུན་སྐྱོབ་པའི་འོད་དང་བརྩེ་བའི་མ་ནི་ནུབ་པ། འགྲོ་བ་ཀུན་སྐྱོབ་པའི་འོད་དང་བརྩེ་བའི་མ་ནི་སྐྱེས་པར་གྱུར་པ། གཞོན་ནུ་དབུ་ལ་ཟུར་ཕུད་ཅན་འོད་འབར་དང། བདག་ཅག་སེམས་ཀྱི་འཇིགས་པ་མེད་པར་བྱེད་པ་སུ་ཞིག་གིས་ཕྱིན་པར་གྱུར་ཅེས་ཅེས་བོས་ནས་འོངས་པ་དང། ཁྱོད་ཀྱིས་ལྷ་བརྒྱའི་ཅོད་པན་དག་གིས་ཞབས་ཀྱི་པདྨོ་ལ་མཆོད་ཅིང། ཐུགས་རྗེས་བརླན་སྤྱན་དབུ་ལ་མེ་ཏོག་དུ་མའི་ཚོགས་ཀྱི་ཆར་འབབ་པ། ཁང་བརྩེགས་ཡིད་འོང་ལྷ་མོ་སྟོང་ཕྲག་བསྟོད་དབྱངས་སྒྲོགས་ལྡན་འདི་ལྟོས་ཞེས། འཇམ་དབྱངས་དེ་འདྲ་མཐོང་ནས་ད་ནི་ད་ནི་སེམས་དམྱལ། ཅ་ཅོ་འདོན་པར་ཤོག། ཅ་ཅོ་འདོན་པར་ཤོག། གྲོགས་དག། ཁྱོད་ཀྱིས་ལྷ་བརྒྱའི་ཅོད་པན་དག་གིས་ཞབས་ཀྱི་པདྨོ་ལ་མཆོད་ཅིང། ཐུགས་རྗེས་བརླན་པའི་སྤྱན་དང་ལྡན་ཞིང། ཐུགས་རྗེས་བརླན་པའི་སྤྱན་དང་ལྡན་ཞིང། དབུ་ལ་མེ་ཏོག་དུ་མའི་ཚོགས་ཀྱི་ཆར་འབབ་པ། བསྟོད་པ་སྒྲོགས་ཤིང་གླུ་ལེན་པའི་ལྷ་མོ་སྟོང་ཕྲག་དང་ལྡན་པ་ཡིད་དུ་འོང་བའི་ཁང་པ་བརྩེགས་པ་དང་བཅས་པ་འདི་ལྟོས་ཞེས་བྱ་བ་དང། དེ་ལྟར་འཇའ་དབྱངས་དབུགས་འབྱིན་པ་མཐོང་ནས་སེམས་ཅན་དམྱལ་བ་པ་རྣམས་དགའ་བས་ཀུ་ཅོ་འདོན་པར་ཤོག་གསོལ་བ་འདེབས། རྗེ་བཙུན་འཇམ་པའི་དབྱངས་ཀྱིས་དེ་ནས

སུ་ཞིག་ཕྱིན་པར་འགྱུར་ཅེས་བོས་ནས་འོངས་པ། འོད་འབར་བ་དང་བདག་ཅག་སེམས་ཀྱི་འཇིགས་པ་འོད་འབར་བ། བདག་ཅག་སེམས་ཀྱི་འཇིགས་པ་མེད་པ་མི་ལ་གང་ནུས། པར་དང། ད་ནི་ཞག་ནས་སྐྱོན་མི་འདུག། ད་ཁྱོད་ཀྱིས་ལྷ་བརྒྱའི་ཟེར་འོ་བ་ནི་གན་ནི་ཚིག་དེ་ཧ་གོ་ས་པ་ཁྱོད་ཀྱིས་ལྷ་རྒྱལ། ཅོད་པན་དག་གིས་ཞབས་ཀྱི་པདྨོ་ལ་མཆོད་ཅིང། ཐུགས་རྗེས་བརླན་སྤྱན། བརླན་པའི་སྤྱན་ཐུགས་རྗེས་བརླན་སྤྱན། དབུ་ལ་མེ་ཏོག་དུ་མའི་ཚོགས་ཀྱི་ཆར་འབབ་པ། ཁང་བརྩེགས་ཡིད་འོང་ལྷ་མོ་སྟོང་ཕྲག་བསྟོད་དབྱངས་སྒྲོགས་ལྡན་འདི་ལྟོས། ཞེས་འཇམ་དབྱངས་དེ་འདྲ་མཐོང་ནས་ད་ནི་སེམས་དམྱལ།

བདག་ནི་ཉེ་བའི་སྲས་གཞན་གྱི། གཞན་གྱི་ནུས་པ་ཞི་བ། ཉེ་བའི་སྲས་གཞན་གྱི་ནུས་པས་ཞི་བར་སྨོན་པ་ནི། གཞན་དེ་སྐད་དེ་གང་པོའི་མཚན་མོ་ལྟ་ཅི། གཞན་དེ་སྐད་དེ། དེ་ལྟར་བདག་གི་དགེ་བས་ཀུན་ཏུ་བཟང་ལ་སོགས་ས་སོགས་ཀུན་ནི། ཉེ་བའི་སྲས་གཞན་དེ་སྐད་དེ་ཀུན་ཏུ་ཡིན་གྱི། དེ་ལྟར་བདག།